ངོ་བོ་ཉིད་ཀྱིས་སྟོང་པ་དེ་ལྟར་མ་ཡིན་པ་དེ་དག་བདེན་པར་ཡོད་ན་ཟེར་ད་བདེན་པར་ཡོད་ཟེར་བར་གཟུང་འཛིན་ཟེར་ན་གཟུང་བ་ཕྱི་རོལ་གྱི་ཡུལ་དང་འཛིན་པ་ཤེས་པ་དེ་དེ་ནང་བཞིན་བྱས་ནས་མྱོང་བྱེད་ཀྱི་རང་རིག་གསུམ་པོ་འདི་བདེན་པར་གྲུབ་པའི་ངོ་བོས་སྟོང་པ་མ་ཡིན་པ་བྱས་བདེན་པར་གྲུབ་པ་བདེན་པར་ཡོད་པ་ཡིན་ན་ཟེར་ད་བདེན་པར་ཡོད་ཟེར་ནི་ཁོང་ཚོ་ལ་བྱ་གི་ཡོད་རེད་པ། དེ་ཡང་དོན་སྨྲ་གཉིས་ཀྱིས་ཐུགས་ཁས་ལེན་གྱི་རེད་ད་དེ་ནང་གསེས་ཕྱེ་བ་ཡིན་ན། དོན་སྨྲ་གཉིས་ཟེར་ལབ་དུས་བྱེ་བྲག་སྨྲ་བ་དང་མདོ་སྡེ་པ་གཉིས་ཀྱིས་སེམས་སེམས་བྱུང་གི་དྲི་མ་དང། རྣམ་རིག་པས་དེ་དག་གཞན་དབང་བདེན་པར་འདོད་པས་དོན་དམ་དུ་གྲུབ་པར་འདོད་དོ། སྤྱི་ཡོངས་ནས་བྱས་ན་སེམས་ཙམ་པ་དང་དོན་སྨྲ་གཉིས་ཀས་སེམས་སེམས་བྱུང། ཨ་ནི་བདེན་པར་འདོད་ཀྱི་རེད་གཞན་དབང་བདེན་པར་གྲུབ་པར་འདོད་ཀྱི་རེད་རེད་པ། ད་དོན་སྨྲ་གཉིས་ཀྱིས་གཙོ་བོ་ཕྱི་དོན་བདེན་པར་གྲུབ་པར་འདོད་ཀྱི་ཡོད་པ་ཡིན་ཙང། རེད་པ། ཕྱི་རོལ་གཟུགས་ལས་རྫས་ཐ་དད་པའི་ཀྱི་ནང་གི་སེམས་དང་སེམས་ལས་བྱུང་བའི་ཀྱི་ཆོས་རྣམས་དང་དེ་ནང་བཞིན་བྱས་ནས། ཉོན་མོངས་པ་དང་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་གཉིས་པོ་དེ་བདེན་པར་གྲུབ་པར་འདོད་ཀྱི་རེད། རྣམ་རིག་པས་ཕྱི་རོལ་མེད་ཤེས་པ་བདེན་པར་གྲུབ་ཟེར་ལབ་དུས། གཞན་དབང་བདེན་པར་གྲུབ་པར་འདོད་ཀྱི་རེད་གཞན་དབང་གི་གཙོ་བོ་དེ་ཤེས་པར་བྱ་གི་ཡོད་རེད་པ། འོ་དེ་ཡིན་དུས་རྣམ་རིག་པའི་ཤེས་པ་བརྟན་པར་འདོད་པས། དོན་དམ་རེད་པ་དོན་དམ་དུ་གྲུབ་པར་འདོད་དོ་ཟེར་དུས་དོན་དམ་པར་ཡོད་ཟེར་གི་རེད། ད་ཡང་དོན་དམ་པར་ཡོད་པ་དང་དོན་དམ་བདེན་པ་གཉིས་ལ་སེམས་ཙམ་པས་ཁྱད་པར་ཕྱེ་དགོས་པ་རེད་ལ། རེད་པ། དེ་ནས་དོན་དམ་པར་ཡོད་པ་ཟེར་ཏེ། མདོ་སྡེ་པ་དེ་ལ་ཡང་རིགས་གཉིས་ཡོང་གི་གོ་རིག་པའི་སྤྱན་དྲངས་དང་མདོ་སྡེ་པ་དང་ལུང་གི་རྗེས་འབྲང་མདོ་སྡེ་པ། ང་རང་ཚོ་ནམ་རྒྱུན་བྱས་པ་ཡིན་ན། ཡ་གིའི་བསྡུས་གྲྭ་ནང་ནས་མར་སླེབས་ཡོང་དུས་གང་ལ་བརྟེན་ནས་དངོས་པོ་དང་དོན་དམ་བདེན་པ་དོན་གཅིག་དོན་དམ་པར་དོན་བྱེད་ནུས་པ་དེ་རང་མཚན་གྱི་མཚན་ཉིད་རེད་བ། དེ་ཡང་དོན་དམ་བདེན་པ་དང་དོན་གཅིག་ཨོ་འདོད་ཟེར་ལབ་ཀྱི་ཡོད་རེད་ད་དེ་འགྲིག་གི་འདུག་བ། ད་དེ་ནས་ད་དེ་དགག་པ་ནི་ཟེར་དུས་ག་རེ་དགག་དགོས་དགོས་རེད་ཟེར་ན་དངོས་པོར་སྨྲ་བ་རྣམས་དང་སེམས་ཙམ་པ་དེ་ཚོ་གིས། ཨ་ནི་སེམས་དང་སེམས་ལས་བྱུང་བའི་དངོས་པོ་དང་དེ་ནང་བཞིན་གྱི་གཞན་དབང་གི་དངོས་པོ་དེ་དག་བདེན་པར་གྲུབ་པར་འདོད་ཀྱི་ཡོད་རེད་བདེན་པར་གྲུབ་པར་འདོད་པ་ཡིན་ན་སྒྲིབ་པ་གཉིས་སྤང་དུ་མི་རུང་བ་ཆགས་འགྲོ་གི་རེད་ད་བྱས་ནས་དངོས་པོ་བདེན་པར་ཡོད་པ་ཡིན་ན་སྒྲིབ་པ་སྤང་དུ་རུང་བར་འདོད་པའི་གི་འདོད་པ་དེ་དག་དགག་པ་ནི་ད་དེ་དགག་པ་ནི། དེ་ནས་ཆགས་སོགས་ཀྱི་དྲི་མ་དེ་དག་ལ་ནི་རང་རང་གི་གཉེན་པོ་བསྒོམས་པས་གནོད་པ་ཅུང་ཟད་ཀྱང་མི་བྱེད་པར་འགྱུར་ཏེ། འདྲ་བ། དོན་དམ་དུ་ཡོད་པ་དེའི་ཚེ་དེ་དེའི་ཕྱིར་ཟེར་ད་དེའི་ཚེ་ཟེར་ལབ་ན། དེའི་ཕྱིར་ཟེར་མང་ཆེ་བ་འགྱུར་གྱི་ཡོད་རེད། དཔེར་ན་འབྲས་བུའི་ཚིག་ནང་ལ་དེའི་ཚེ་ལབ་ཡ་དེ་དེའི་ཕྱིར་ཟེར་ད་ག་ལབ་དགོས་རེད་ཟེར་ན། ཨ་ནི་སྒྲིབ་པ་དེ་དག་ཆོས་ཅན་གཉེན་པོ་གོམས་པའི་སྟོབས་ཀྱིས་གཉེན་པོས་གནོད་པ་ཅུང་ཟད་ཀྱང་བྱེད་ཡ་མེད་པར་ཐལ་དོན་དམ་པར་ཡོད་པ་དེའི་ཁྱེར། དེ་འགྲིག་བར་དེའི་ཚེ་སྟེ་དེའི་ཕྱིར་ལ་གདུ་བ་དེའི་ཚེ་ལ་ཡང་དེའི་སྐྱེ་རུམ་གྱི་འབྲུ་གནོན་གྱིས་ནི་འགྲེལ་བར་བྱ་ཡང་དུས་དེའི་ཕྱིར་འོ་དོགས་སུ་བྱའོ། རེད་བ། དེ་ཅི། རྒྱུ་མཚན་ག་རེ་རེད་ཟེར་ན། བདེན་པར་གྲུབ་སོང་བ་ཡིན་ན་བཅོས་སུ་མེད་པ་རེད་ཕན་གནོད་བྱེད་ས་ཡོད་མ་རེད། བཅོས་སུ་མེད་པ་དང་ཕན་གནོད་བྱེད་ས་མེད་པ་ཡིན་ན་གཉེན་པོ་མཐོང་ལམ་བསྒོམ་པའི་སྟོབས་ཀྱིས་མཐོང་སྤང་རྟོག་པ་དེ་དག་ལ་ཡང་གནོད་པ་ཅུང་ཟད་ཀྱང་མི་བྱེད་པ། གནོད་པ་མ་བྱས་པ་ཡིན་ན་མཐོང་སྤང་རྟོག་པ་དེ་ཚོ་སྤང་མི་ནུས་པ་དེ་དང་དེའི་རྒྱུ་མཚན་གྱིས་དངོས་སྨྲ་བའི་ལྟ་བའི་སྒྲིབ་པ་རྫོགས་པར་སྤོང་མི་ནུས་པ་རེད་ད། ད་གནོད་པ་བྱེད་པ་མེད་པའི་གི་དཔེ་ལ་ག་རེ་རེད་ཟེར་ན་དཔེར་ན་ནམ་མཁའ་ལ་གནོད་པ་བྱར་མེད་པ་བཞིན་དུ་ཞེས་པ་ནི་ཐལ་བའི་དམ་བཅའི་དཔེའོ། རེད་བ། སྒྲིབ་གཉིས་དོན་དམ་པར་གྲུབ་སོང་བ་ཡིན་ན། ཨེ་ནས། དམ་བཅའ་དེ་ལ་ད་སྒྲིབ་གཉིས་དོན་དམ་པར་གྲུབ་པ་ཡིན་པ་ཡིན་ན་གནོད་པ་བྱེད་པ་མེད་པར་ཐལ། ཟེར་ལབ་ར་འོ་དེའི་དཔེ་རྒྱུ་མཚན་ག་རེ་རེད་ཟེར་ལབ་དུས། ཨེ་ནས་ནམ་མཁའ་ལ་གནོད་པ་བྱེད་ཡ་མི་འདུག་ག་དེ་རྒྱུ་མཚན་དག་རང་གཅིག་པ་རེད་ག་རེ་རེད་ཟེར་ན། ནམ་མཁའི་ངོ་བོ་དེ་རྒྱུ་རྐྱེན་གྱིས་བསྐྱེད་པ་མ་ཡིན་ཙང་ཕན་པ་དང་གནོད་པའི་བྱེད་པ་དེ་འཇུག་གི་མ་རེད་རེ་བ་ཕན་གནོད་བྱེད་ཡས་ཡོག་མ་རེད། དེ་ནང་བཞིན་བྱས་ནས། དེ་ནས་སེམས་དང་སེམས་བྱུང་དེ་ཕྱི་ནང་གི་དངོས་པོ་དེ་ཚོ་བདེན་པར་གྲུབ་སོང་བ་ཡིན་ན་རྒྱུ་རྐྱེན་ལ་མ་ལྟོས་པ་ཆགས་འགྲོ་གི་རེད་རྒྱུ་རྐྱེན་ལ་མ་ལྟོས་པ་ཡིན་ན་རྒྱུ་རྐྱེན་གྱིས་མ་བྱས་པ་ཆགས་རེད་རྒྱུ་རྐྱེན་གྱིས་མ་བྱས་པ་ཡིན་ན། ཨེ་ནས། གཉེན་པོ་གོམས་པའི་སྟོབས་ཀྱིས་གནོད་པ་བྱེད་ཡས་མེད་རེ་བ། འོག་ཏུ་བསྐྱེད། དེ་ནས་སྐད་ཅིག་མའི་ཆོས་ཤེས་པའི་གི་ངོ་བོ་འཛིན་པ་དང་རེ་བ་ཤེས་ཙམ་གཉིས་མེད་ཀྱི་རང་རིག་དང་ཤེས་བྱའི་མཚན་ཉིད་དེ་གཟུང་བ་རྣམས་དོན་དམ་པར་ཡོད་པ་ཉིད་དུ་གྱུར་ན། བསྐྱེད་པའི་སྒོ་ནས་འཕེལ་བ་དང་སྤངས་པའི་སྒོ་ནས་འགྲིབ་པར་བྱར་མེད་པའི་རང་གི་ངོ་བོ་འཛིན་དགོས་པའི་ཕྱིར་ན་ཁྱབ་པ་གྲུབ་བོ་ཟེར་ལབ་ན། སྐད་ཅིག་མ་ཆོས་ཤེས་པའི་གི་ངོ་བོ་ན་ཟེར་ལབ་དུས། དེ་ནས་སྐད་ཅིག་མ་བཅུ་དྲུག་གི་ནང་ལོགས་ནས། མཐོང་ལམ་ཤེས་བཟོད་སྐད་ཅིག་མ་བཅུ་དྲུག་ཡོད་ར་དེའི་ནང་ལོགས་ནས་དཔེར་ན་སྡུག་བསྔལ་ཆོས་བཟོད་འདྲ་བོ་ཅིག་བྱས་པ་ཡིན་ན། གང་དག་གཟུང་འཛིན་རིག་གསུམ་བདེན་པར་གྲུབ་པ་ཡིན་ན་མཐོང་ལམ། རེ་བ། སྡུག་བསྔལ་ཆོས་བཟོད་ཀྱི་ཆོས་ཉིད་གཟིགས་པའི་གཟིགས་ངོ་ལ་ཡོད་དགོས་པ་རེད། དེ་ཡོད་པ་ཡིན་ན་ད་དེའི་གཟིགས་ངོ་ན་འཛིན་པ་དང། རེད་པ། ཤེས་པ་ཙམ་གཉིས་མེད་ཀྱི་རང་རིག་དང་ཤེས་བྱའི་ཕྱི་རོལ་གྱི་དངོས་པོ་དེ་ཚོ་བདེན་པར་གྲུབ་སོང་བ་ཡིན་ན་དེ་བདེན་པར་གྲུབ་ན་ད་དཔེར་ན། བར་ཆད་མེད་ལམ་དེའི་གཟིགས་ངོ་ན་བདེན་པར་གྲུབ་དགོས་རེད། ཡིན་པ་ཡིན་ན་བར་ཆད་མེད་ལམ་དེ་བདེན་པར་མེད་པ་རྟོགས་པའི་སྒོ་ནས་གཉེན་པོ་སྐྱེས་པ་དང་གཉེན་པོ་སྐྱེས་པའི་སྒོ་ནས་གཉེན་པོ་ཡང་གོང་འཕེལ་དུ་འགྲོ་ཡ་དང། སྤངས་པའི་སྒོ་ནས་འགྲིབ་པ་ཟེར་ལབ་ན་སྤང་བྱ་དེ། རེད་བ། གཉེན་པོ་ད་ད་ལྟ་དེ་སྤངས་ཟིན་པ་མ་ཡིན་པ་བྱས་ནས་སྤོང་བའི་གཉེན་པོ་བྱེད་ཤེས་རེད་བ། སྤོང་བའི་སྒོ་ནས་འགྲིབ་པར་བྱར་མེད་པའི། རང་གི་ངོ་བོ་འཛིན་པའི་ཕྱིར་ན་ཁྱབ་པ་གྲུབ་བོ། བདེན་པར་གྲུབ་སོང་ན་སྤང་དུ་མེད་པའི་གི་ཁྱབ་པ་དང་བདེན་པར་གྲུབ་སོང་ན་གནོད་པ་བྱེད་པ་མེད་པའི་གི་ཁྱབ་པ་དེ་དེའི་གྲུབ་པ་རེད། ནམ་མཁའ་ཐོགས་པའི་རིགས་ཀྱི་རྫས་མེད་པ་ཙམ་གྱི་ངོ་བོ་འཛིན་པ་དེ་ཟེར་ན་རེ་བ། ནམ་མཁའ་དེ་ལ་ཐོགས་པའི་རྫས་ཡོད་མ་རེད་རེག་པའི་རྫས་ཡོད་མ་རེད་ཐོགས་རེག་བཀག་ཙམ་གྱི་མེད་དགག་གི་ངོ་བོ་དེ་འཛིན་པ་ཟེར་ན་མེད་དགག་གི་ངོ་བོར་གནས་པ་རེད་གནས་པ་དེ། དེར་གནས་པ་ལ་ནམ་མཁའ་ཐོགས་རེག་བཀག་ཙམ་གྱི་མེད་དགག་གི་ངོ་བོར་གནས་པ་ལ་ཨ་ནི་ནམ་མཁའ་དེ་འཕེལ་བ་དང་འགྲིབ་པར་བྱར་མེད་པ་བཞིན་དུ་ཁོ་རྒྱུ་རྐྱེན་གྱིས་མ་སྐྱེས་པ་རེད་ཕན་གནོད་ཀྱི་དངོས་པོ་དང་མ་འདྲེས་པ་ཡིན་ཙང། གཉེན་པོ་གཅིག་བསྒོམས་པས་ནམ་མཁའི་ངོ་བོ་འཕེལ་འགྲོ་ཡ་དང་གཅིག་བྱས་པས་འགྲིབ་འགྲོ་ཡ་གི་དེའི་སྐད་ཆ་དེ་ཡོད་མ་རེད་བ་ཟེར་ལབ་དུས་དེར་གནས་པ་ལ་འཕེལ་འགྲིབ་བྱར་མེད་པ་བཞིན་དུའོ་ཞེས་པ་ནི་ཁྱབ་པ་སྒྲུབ་པའི་རྟགས་ཀྱི་དཔེའོ་ཟེར་བ་བདེན་པར་གྲུབ་ན། སྐྱེ་འགག་མེད་དགོས་ཀྱི་རེད་སྐྱེ་འགག་མེད་པ་ཡིན་ན་ཕན་གནོད་བྱེད་ཡོད་མ་རེད་དཔེར་ན་ནམ་མཁའ་སྐྱེ་འགག་མེད་པ་ཡིན་ཙང་ཕན་གནོད་བྱེད་ཡ་མེད་རེད་བ་མེད་པ་ཡིན་ཙང་ནམ་མཁའ་ལ་འཕེལ་བ་དང་འགྲིབ་པའི་གི་རྣམ་གཞག་དེ་བཞག་ས་མི་འདུག་བ་དེ་བདེན་པར་མ་གྲུབ་པའི་གནད་ཀྱིས་རེད་འོ་དོགས་སུ་འགྲོ། དེ་ནས་གཞན་ཡང། དོན་སྨྲ་དང་ཟེར་དེ་བྱེ་བྲག་སྨྲ་བ་དང་མདོ་སྡེ་པ་དང། རྣམ་རིག་པ་སེམས་ཙམ་པ་གང་དག། གཟུང་འཛིན་དང་ཟེར་དུས་དོན་སྨྲ་གཉིས་ཀྱིས། ཨ་ནི་གཟུང་འཛིན་ཟེར་དུས་གཟུང་བ་ཕྱི་རོལ་དོན་དུ་གྲུབ་པ་དང་འཛིན་པ་དེ་འཛིན་གྱི་ཤེས་པ་གཉིས་པོ་དེ་བདེན་པར་གྲུབ་རེད་ལབ་མཁན་གཅིག་བྱེད། ཨ་ནི། རང་རིག་བདེན་པར་གྲུབ་རེ་ཟེར་ལབ་ཀྱི་ཡོད་རེད་བ་སེམས་ཙམ་པས་བྱས་ཙང་དེ་དག་ལ། གཞན་ཡང་དོན་སྨྲ་དང་རྣམ་རིག་པ་གང་དག་གཟུང་འཛིན་དང་རང་རིག་བདེན་མེད་དུ་གཏན་ལ་ཕབ་ནས་དེ་དག་ལ་ཞེན་པ་བཟློག་པར་མི་འདོད་པ་རྣམས་ལ། གཟུང་བ་ཕྱི་རོལ་དང་འཛིན་པ་ཤེས་པ་དེ་མྱོང་བྱེད་ཀྱི་རང་རིག་གསུམ་པོ་དེ་བདེན་མེད་རྟོགས་པའི་གི་སྒོ་ནས། ཨ་ནི་དེ་དག་ལ་དེ་ནི། བདེན་པར་ཞེན་པའམ་ཡང་ན་དེ་དག་ལ་ཆོས་དང་གང་ཟག་གི་བདག་ཏུ་ཞེན་པའི་གི་ཞེན་པ་དེ་དག་བཟློག་པར་འདོད་ཀྱི་མ་རེད་ཁོ་ཚོ་མི་འདོད་པ་དེ་དག་རྣམས་ལ་དེ་དག་ལ་ཞེན་པའི་གི་ཤེས་སྒྲིབ་སྤང་དུ་མི་རུང་བར་ཐལ་སུ་ལ་ཟེར་ན་གཟུང་འཛིན་རིག་གསུམ་གཟུང་བ་དང་འཛིན་པ་རང་རིག་གསུམ་དེ་ལ་དེ་དག་ལ་ཞེན་པའི་གི་དྲི་མ་དེ་དག་སྤང་དུ་མི་རུང་བར་ཐལ་ཡུལ་དེ་དག་དོན་དམ་པར་གྲུབ་པའི་ཕྱིར་ཏེ། ཨ་ནི་རྣམ་འགྲེལ་ལས་འདི་ཡུལ་སུན་ཕྱུང་མེད་པར་ནི་དེ་སྤོང་བར་ནི་ནུས་མ་ཡིན་ཞེས་གསུངས་པ་ལྟར་གྱི་གནོད་བྱེད་ཀྱང་དགོད་པར་བྱའོ་ཟེར་རྡོག་རྡོག་ག་རེ་རེད་ཟེར་ན། གཟུང་འཛིན་རིག་གསུམ་བདེན་པར་གྲུབ་སོང་བ་ཡིན་ན། དེ་དག་བདེན་མེད་དུ་རྟོགས་པས་དེ་དག་བདེན་མེད་དུ་རྟོགས་ཡ་མེད་རེད་བ་དེ་དག་བདེན་པར་གྲུབ་པ་འཛིན་པའི་འཛིན་པ་དེ་བློ་དོན་མཐུན་ཆགས་འགྲོ་གི་རེད་བློ་དོན་མཐུན་ཆགས་སོང་བ་ཡིན་ན་སྐད་ཅིག་མའི་ཆོས་ཤེས་པའི་བློ་ཟེར་དེ་མཐོང་ལམ་བར་ཆད་མེད་ལམ་དེས་ཁོའི་ཞེན་ཡུལ་མེད་པ་དེ་རྟོགས་ཡོད་མ་རེད་ཁོའི་ཞེན་ཡུལ་མེད་པ་དེ་མ་རྟོགས་པ་ཡིན་ན་ཨ་ནི་དེ་དག་སྤང་དུ་མི་རུང་བར་ཐལ།

བྱེ་བྲག་པས་ཨེ་བདག་ན་ཞེས་བྱས་ནས་གྲངས་ཅན་པས་རང་བཞིན་དང་བདག་གཉིས་ཐ་དད་དུ་ཤེས་པ་དང་ཨོ་དེ་ཚོ་ཐ་ན་རེད་དེ་དག་གོམས་པ་ཙམ་གྱིས་ཐར་པ་ཐོབ་འགྲོ་གི་རེད་ད་ལབ་དུས་རྩ་བ་ཉིད་ནས་ཐུབ་གི་མ་རེད། རྒྱུ་མཚན་ག་རེ་རེད་ཟེར་ན་ཁྱོད་རང་གིས་བཤད་པའི་གི་གཉེན་པོ་དེ་གང་ཟག་གི་བདག་འཛིན་འདི་ཡི་གི་ཞེན་ཡུལ་སུན་ཕྱུང་བ་མི་འདུག་ག། འདིའི་ཞེན་ཡུལ་སུན་ཕྱུང་བ་མེད་པ་ཡིན་ན། དེ་ལྟ་བུའི་གང་ཟག་ལ་ཆགས་པའི་གི་ཆགས་པའམ་ཞེན་པ་དེ་རྩ་ནས་ལྡོག་ཐུབ་ཀི་མ་རེད། དེའི་དོན་དག་དེ་རེད། འདི་ཡུལ་སུན་ཕྱུང་མེད་པར་ནི་དེ་སྤོང་བར་ནི་ནུས་མ་ཡིན་ཞེས་གསུངས་པ་ལྟར་བཞིན་ནོ་ཞེས་ཀྱང་འགོག་པར་བྱའོ། དེ་རེད། ད་དེ་ནས་གཟུང་འཛིན་དེ་དག་ལ་བདེན་མེད་དུ་རྟོགས་པ་སྐྱེ་བ་དང་བདེན་འཛིན་གྱི་བློ་སྤོང་དུ་མེད་པར་འགྱུར་ཏེ། ད་དབུ་མ་པས་བལྟ་ཡོང་དུས་སྒང་ལ་གཟུང་འཛིན་རིག་གསུམ་ཟེར་ན། གཟུང་བ། འཛིན་པ། རང་རིག་གསུམ་པོ་དེ་བདེན་པར་གྲུབ་པ་ཡིན་ན། ཨ་ནི་དེ་བདེན་མེད་དུ་ཚད་མས་གཏན་ལ་ཕབ་ནས་བདེན་མེད་དུ་རྟོགས་པའི་གི་རྟོགས་པ་རང་རྒྱུད་ལ་སྐྱེ་བ་དང། དེ་ནས་དེའི་ཞེན་ཡོད་རེ་བ་མ་རེད་ད་དེའི་ལོག་ཕྱོགས་འགལ་བའི་གི་འཛིན་པ་བདེན་འཛིན་གྱི་བློ་སྤོང་དུ་མེད་པར་འགྱུར་ཏེ། བདེན་པར་གྲུབ་པས་སོ། བདེན་པར་གྲུབ་སོང་ན་བདེན་འཛིན་དེ་བློ་དོན་མཐུན་ཆགས་འགྲོ་གི་རེད་བློ་དོན་མཐུན་ཆགས་འགྲོ་གི་ཡོད་པ་ཡིན་ཙང་ལོག་ཕྱོགས་བདེན་མེད་རྟོགས་པའི་གི་བློ་དེ་བློ་ལོག་ཤེས་ཆགས་འགྲོ་གི་ཡོད་དུས་བདེན་མེད་རྟོགས་པའི་བློ་གོམས་པའི་གི་སྟོབས་ཀྱིས་སྤོང་མི་ནུས་པ་ཆགས་འགྲོ་གི་འདུག་ཟེར་བ་བདེན་པར་གྲུབ་པས་སོ། དཔེར་ན་ནམ་མཁའ་རྫས་མེད་བཞིན་ནམ་མཁའ་རྫས་མེད་དུ་གནས་པ་ལ་ནམ་མཁའ་རྫས་ཀྱི་ངོ་བོར་མ་གྲུབ་པར་གནས་པ་སྟེ་ནམ་མཁའ་རྫས་ཀྱི་ངོ་བོར་མ་གྲུབ་པ་ཡོད་པ་ལ། ཨ་ནི་རྫས་ཡོད་དུ་རྟོགས་པ་སྐྱེ་བ་དང་རྫས་མེད་དུ་འཛིན་པའི་བློ། རེ་བ། བློ། ལྡོག་པར་མི་ནུས་པ་བཞིན་ནོ། རེ། ནམ་མཁའ་རྫས་སུ་མེད་པར་གནས་བསྡད་དུས་སྒང་ལ་ནམ་མཁའ་རྫས་ཡོད་དུ་འཛིན་པའི་རྟོགས་པ་སྐྱེ་ཡ་ཡོད་མ་རེ་བ་ད་རྟོགས་པ་ཟེར་དུས་བློ་དོན་མཐུན་གྱི། ནམ་མཁའ་རྫས་མེད་དུ་འཛིན་པའི་བློ་ལྡོག་ཡ་ཡོད་མ་རེ་བ། འོ་དེ་ཀྱི་མདུན་ན་བདེན་འཛིན་དེ་ལ་གནོད་པ་མི་བྱེད་པར་ཐལ་དཔེར་ན་ནམ་མཁའ་བཞིན་ཞེས་ཀྱང་འཆད་དོ། ད་གོ་བ་སྤྱི་ཡོངས་ནས་དེ་རེད་ད་འདིའི་ནང་ལོགས་ལ་རྡོག་རྡོག་ང་ཚོ་གོ་ཡ་ག་རེ་རེད་ཟེར་ན། དངོས་སྨྲ་བ་དེ་དག་གིས། ར་བ། གཟུང་འཛིན་རིག་གསུམ་བདེན་པར་གྲུབ་པར་འདོད་ཀྱི་ཡོད་པ་ཡིན་ཙང། ཨ་ནི། དེ་དག། ར་བ། ག་རེ་ཟེར་དགོས་རེད་གཟུང་འཛིན་རིག་གསུམ་བདེན་པར་གྲུབ་པར་འདོད་པ་ཡིན་ཙང་དེ་ནི་མཐོང་ལམ་གྱི་སྟོབས་ཀྱིས་སྤང་བྱ་རྟོག་པ་གང་ཡང་སྤང་ཐུབ་ཀྱི་མི་འདུག་ག་རེ་ཟེར་ན་མཐོང་ལམ་གྱིས་སྤང་བྱ་རྟོག་པ་ལ་གནོད་པ་བྱེད་པའི་སྒོ་ནས་འགྲིབ་པ་དང་གཉེན་པོ་སྐྱེད་པའི་སྒོ་ནས་འཕེལ་བ་དེ་རྩ་ནས་ཡོང་གི་མི་འདུག་གོ་བདེན་པར་གྲུབ་པ་བསྡད་ཀྱི་འདུག་ག་སྤྱི་ཡོངས་ནས་འགྲོ་སྟངས་གཅིག། རེད་བ། དེའི་རྒྱུ་མཚན་ག་རེ་རེད་ཟེར་ན་བདེན་པར་གྲུབ་པ་ཡིན་པ་ཡིན་ན་ཨ་ནི་རྒྱུ་རྐྱེན་གྱིས་མ་སྐྱེས་པ་ཆགས་འགྲོ་གི་རེད་རྒྱུ་རྐྱེན་གྱིས་མ་སྐྱེས་པ་ཡིན་ན་དེ་ནི་ཕན་གནོད་ཀྱི་འབྲེལ་བ་བཞག་ས་ཡོད་མ་རེད་དེ་མེད་ན་གཉེན་པོ་སྐྱེས་པའི་སྒོ་ནས་གནོད་པ་བྱེད་ཡ་སྤང་བྱ་དེ་ཨ་ནི་གཉེན་པོ་དེ་ཡོན་ཏན་གྲུབ་པའི་སྒོ་ནས་གོང་དུ་གོང་དུ་འཕེལ་ཡ་དེ་རྩ་ནས་ཡོང་གི་མ་རེད་ཟེར་སྤྱི་ཡོངས་འགྲོ་སྟངས་དེ་དེ་ནི་མ་དབུ་མའི་རིགས་པའི་བོགས་ཡིན་དུས་སྒང་ལ་ཨ་ནི་བདེན་མེད་དུ་རྟོགས་པའི་གི་བློ་དེས་སྤང་མི་ནུས་པ་དག་དེ་དབུ་མ་པའི་ཚད་གྲུབ་རེད་མ་གཏོགས་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ།

རེ་བ་བྱང་ཆུབ་ཆེན་པོ་མར་བཤད་ཡོང་དུས་སྒང་ལ་དེ་ནི། དྲི་མ་ཟད་དང་མི་སྐྱེ་བའི་ཡེ་ཤེས་བྱང་ཆུབ་ཅེས་བརྗོད་དེ་ཟད་མེད་སྐྱེ་མེད་ཕྱིར་དེ་དག་གོ་རིམས་བཞིན་དུ་ཤེས་པར་བྱ། བྱས་ནས་སྒྲིབ་པ་གཉིས་པོ་དེ་དོན་དམ་པར་མེད་པའམ་བདེན་པར་མེད་པར་གྲུབ་ཟིན་པ་རེ་བ་ད་ང་ཚོ་ཕར་རྒྱལ་ནས་ཐུགས་སུ་འགྲོ་ཡ་ཆེ། ཨ་ནི་འདིའི་སྐབས་སུ་དེ་ཁོ་གཏན་ཚིགས་འདྲ་པོ་གཅིག། བཀོད་པ་ཡིན་ན་གཙོ་བོ་ཁས་བླངས་ག་རེ་འདུག་ཟེར་ན་དོན་སྨྲ་གཉིས་ཀྱི་སེམས་སེམས་བྱུང་ཡང་ན་གཟུང་འཛིན་རེད་བ་གཟུང་འཛིན་གཉིས་དང་སེམས་ཙམ་པའི་རང་རིག་ཡིན་ཟེར་དུས་དོན་སྨྲ་གཉིས་ཀ་ལ་རང་རིག་རྒྱག་ས་ཡོད་མ་རེད་བྱེ་བྲག་སྨྲ་བས་རང་རིག་ཁས་ལེན་གྱི་མེད་པ་རེད་བ་དོན་སྨྲ་གཉིས་མཉམ་པོ་ལེན་དུས་དོན་སྨྲ་གཉིས་ཀའི་གཟུང་འཛིན་གཉིས་སམ་ཡང་ན་གཟུང་བ་ཕྱི་རོལ་ལས་རྫས་ཐ་དད་པའི་ཁས་སེམས་དང་སེམས་བྱུང་དེ་ཚོ་བདེན་པར་གྲུབ་པར་འདོད་ཀྱི་ཡོད་པ་དང་དེ་ནས་སེམས་ཙམ་པའི། རང་རིག་བདེན་པ་གྲུབ་པ་འདོད་ཀྱི་ཡོད་རེད་ལ་གཞན་དབང། གཞན་དབང་བདེན་པ་གྲུབ་པ་འདོད་ཀྱི་ཡོད་པ་རེད་རོ། འོ། དེ་འདྲ་ཡིན་དུས་དེ་ག་དེ་ཚོ་ལ་དེ་དབུ་མ་པས་ཐལ་བ་ག་རེ་བཏང་རེད་ཟེར་ན་ཆགས་སོགས་ཀྱི་དྲི་མ་དེ་དག་ཆོས་ཅན་གཉེན་པོ་སྐྱེས་པའི་སྒོ་ནས་གནོད་པ་ཅུང་ཟད་ཀྱང་བྱས་པ་མེད་པར་ཐལ་དོན་དམ་པར་ཡོད་པ་དེའི་ཚེ་དེ་དེའི་ཕྱིར། དཔེར་ན་ནམ་མཁའ་བཞིན་བྱས་ནས་ད་དངོས་གནས་རྟགས་ཁ་ཐུག་བཀོད་ཡོང་ན་དོན་དག་དེ་རེད་རེད་བ། དེ་རེད། ད། དེ་མ་ཐག་གྲོགས་གྲོགས་པོ་ཅི་བྱས་ཡོང་དུས་སྒང། ཨ་ནི་སྐད་ཅིག་མའི་ཆོས་ཤེས་པའི་གི་མཐོང་ལམ་ཟེར་ལབ་ན་སྐད་ཅིག་མའི་ཆོས་ཤེས་པ་ཟེར་ལབ་དུས་སྒང། དེ་ནི་མཐོང་ལམ་བར་ཆད་མེད་ལམ་ལ་སྦྱར་ནས་དེའི་ངོར་གཟུང་འཛིན་རིག་གསུམ་བདེན་པར་གྲུབ་སོང་བ་ཡིན་ན། ཨ་ནི་གཉེན་པོ་སྐྱེས་པའི་སྒོ་ནས་འཕེལ་བ་དང་སྤང་བྱ་འགྲིབ་པའི་སྒོ་ནས་སྤང་ཡ་གཅིག་མེད་པ་ཆགས་འགྲོ་རེད་འོ་དེ་འདུག་སེ་རེད། དེ་ནས་ད་འདིའི་སྐབས་སུ་ག་རེ་རེད་ཟེར་ལབ་ན། དེ་ནི། འགྲེལ་པ་དོན་གསལ་གྱི་སྐད་ཅིག་མའི་ཆོས་ཤེས་པའི་གི་ངོ་ལ་ཟེར་ལབ་དུས་ཤེས་བྱའི་མཚན་ཉིད་དེ་དག་ལ་ཡོད་དེ་སེམས་ཕན་གྱི་གཟུང་འཛིན་རིག་གསུམ་ཟེར་ནས་དེ་རྒྱབ་པ་རེད། ཨ་ནི་རྣམ་བཤད་སྙིང་པོ་རྒྱན་བྱས་པ་ཡིན་ན་སྤང་བྱ་དང་གཉེན་པོ་གཉིས་ལ་རྒྱབ་པ་རེད། གཉེན་པོ་སྐྱེ་བ་དང་སྤང་བྱ་འགྲིབ་པ་མེད་པར་ཐལ་ཟེར་ལ་བྱས་ནས་འདིའི་ནང་ལོགས་ལ་གཟུང་འཛིན་རིག་གསུམ་དེ་སྐད་ཅིག་མའི་ཆོས་ཤེས་པའི་ངོ་ལ་བདེན་པ་གྲུབ་སོང་བ་ཡིན་ན་རེད་བ། ཨ་ནི་གཉེན་པོ་སྐྱེས་པའི་སྒོ་ནས་འཕེལ་བ། དང། ཨ་ནི། སྤང་བྱ་སྤངས་པའི་སྒོ་ནས་འགག་ཡ་མེད་པ་ཆགས་འགྲོ་གི་འདུག་དཔེར་ན་ནམ་མཁའ། རེད་བ། ཐོགས་པའི་རེག་བྱ་དེ་མེད་པ་ཙམ་གྱི་ངོ་བོ་འཛིན་པ་དེ་འདུག་སེ་དཔེ་དོན་སྦྱར་སོང་ད་དོན་དག་ཏོག་ཙམ་འགྲིག་གི་ཡོད་རེད་ད་ད་འདི་དེ་ལ་འགྲིག་གི་ཡོད་རེད་ཁོ་གཙོ་བོ་གཙོ་བོ་དེ། དངོས་སྨྲ་བའི་འདོད་པ་དེ། གཟུང་འཛིན་རིག་གསུམ་བདེན་པ་གྲུབ་པ་འདོད་ཀྱི་ཡོད་པ་ཡིན་ཙང་འདོད་ན་གཉེན་པོ་སྐྱེ་ཡ་མེད་པ་ཆགས་འགྲོ་གི་འདུག་རེད་བ། གཉེན་པོ་བདེན་མེད་རྟོགས་པའི་ཤེས་རབ་སྐྱེ་ཡ་མེད་པ་ཆགས་འགྲོ་གི་འདུག་ལབ་པ་ཡིན་ན་དབུ་མ་པས་ཟེར་འགྲོ། རེད་བ་ཟེར་འགྲོ་རེད། ད་ཁ་ཐུག་ཁས་ལེན་དང་འབྲེལ་བའི་སྒོ་ནས་བསམ་བློ་འཁོར་བ་ཡིན་ན་ཨོ་བདེན་པ་གྲུབ་སོང་བ་ཡིན་ན་གང་ལ་ལྟོས་མེད་ཆགས་འགྲོ་གི་རེད་ད་ཆགས་འགྲོ་གི་ཡོད་པ་དེ་བདེན་པར་མེད་པ་གཏན་ལ་འབེབས་པའི་གི་རིགས་པ་གང་འདྲ་མང་པོ་བཀོད་ཡོད་རེད་བ་འོ་དེ་དག་ལ་བལྟས་ནས་ཧ་གོ་གི་འདུག་དེ་འདྲ་ཡིན་པ་ཡིན་ཙང་རྒྱུ་རྐྱེན་གྱིས་བཅོས་སུ་མེད་པ་ཡིན་ན་གཉེན་པོ་སྐྱེས་པའི་སྒོ་ནས་འཕེལ་བ་དང་སྤང་བྱ་སྤངས་པའི་སྒོ་ནས་འགྲིབ་ཡ་ཞིག་ཡོད་མ་རེད་ཁོ་བཅོས་སུ་མེད་པ་ཡིན་ན་འགྱུར་བ་མེད་པ་ཆགས་འགྲོ་གི་རེད་ཨོ་འདུག་སེ་འགྲོ་ཡ་ཅེས་དེ། ད་དེ་ནས། ས་བཅད་གཉིས་པ་དེ་ལ་ཁས་བླངས་ནང་འགལ་མངོན་ཟེར་དངོས་སྨྲ་བ་དེ་ལ་ཁས་བླངས་ནང་འགལ་མངོན་གྱི་ཡོད་རེད་གསུངས་རེད་བ་ད་ནང་འགལ་མངོན་དེ་ག་རེ་རེད་ཟེར་ན་བཅོམ་ལྡན་འདས་ཀྱིས་རེད་བ། དེ་ནས་ཤེས་སྒྲིབ་རྣམ་པ་ཐམས་ཅད་དུ་སྤངས་པ་གང་ཡིན་པ་དང་གཟུང་འཛིན་དང་རང་རིག་གི་ཆོས་རྣམས་ཀྱང་དོན་དམ་པར་ཡོད་པ་ཁས་ལེན་པ་གང་ཡིན་པ་དེ་ལ་ནི། ཁོ་བོ་བྱམས་མགོན་གྱིས་མཚར་དུ་བརྩིས་སོ་ཞེས་བྱ་བ་ཡིན་ནོ་རྒྱུ་མཚན་ནི་ཕན་ཚུན་འགལ་བའི་གྱི་དོན་ཁས་ལེན་ཞིང་དམ་བཅས་པའི་ཕྱིར་ཏེ་དངོས་སྨྲ་བ་གཞན་དག་གིས་བརྟགས་པ་ལྟར་དངོས་པོར་མངོན་པར་ཞེན་པའི་གྱི་ཕྱིན་ཅི་ལོག་གི་རྟོག་པ་དེ་དག་མི་རྟོག་པ་སྤང་དུ་མི་རུང་བས་སོ་རྟགས་གྲུབ་སྟེ་དྲི་མའི་ཆོས་དོན་དམ་དུ་གྲུབ་ན་སྤང་དུ་མི་རུང་ཡང་ཡུལ་བདེན་པ་དྲི་མའི་ཆོས་དོན་དམ་དུ་གྲུབ་པ་ཡིན་ན་སྤང་དུ་མི་རུང་པའམ་ཡུལ་བདེན་པར་གྲུབ་ན་བདེན་འཛིན་སྤང་དུ་མི་རུང་བ་དེའི་ཕྱིར་ཟེར་དེ་འགྲིག་འདུག། ད་དྲིལ་ཕྱིས་གོང་དུ་འགྲོ་བའི་རྩ་བའི་ཡི་གེ་ནོ། འདི་ལ་འདི་ཡིན་པ་ག་རེ་རེད་ཟེར་ན། དེ་ནི། འགག་པ་མེད་པའི་རང་བཞིན་ལ་མཐོང་ཞེས་བྱ་བའི་ལམ་གྱིས་ནི་རྣམ་པར་རྟོག་རིགས་ཅི་ཞིག་ཟད་སྐྱེ་མེད་རྣམ་པ་ཅི་ཞིག་ཐོབ་ཟེར་གོང་ལ་ཡང་གཅིག་འདུག། དེ་ནི། གཞན་གྱིས་ཆོས་རྣམས་ཀྱང་ཡོད་ལ་ཤེས་བྱ་ལ་ཡང་སྟོན་པ་ཡི་སྒྲིབ་པ་ཟད་པར་བརྗོད་པ་གང་དེ་ལ་ཁོ་བོས་མཚར་དུ་བརྩིས། དེའི་དོན་དག་དེ་རེད་ད་དོན་དག། རྡོག་རྡོག་དེ། འོ་ཐུགས་སུ་ཆེ་གཅིག་འགྲོ་ཡ་ཆེ་ར་བ།